གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མི་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རི་རྒྱལ་ས་ཝཱ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བརྒྱད་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན། གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསང་སྤྱོད་ཟླ་ལི་རམ་ཁ་འབྱུང་སེང་ཞོལ་རྒྱན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ཀྱི་རྒྱལ་ས་ལྷ་ས་གཅིག་པུ་ལ་གྲོང་མི་གཏན་སྡོད་བྱེད་ས་ཁག་བརྒྱ་ཡི་ནང་མི་རིགས་མཉམ་འདྲེས་གནས་སྡོད་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང། ལ་རྒྱབ་སྐྱོར་གནང་རོགས་གྱིས་ལ་ནི་མུ་མཐུད་ནས་ང་ཚོ་གིས་འཇིགས་པ། མཐའ་མཇུག་ཏུ་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་མཐོ་སྒང་གི་དུ་ཆགས་པའི་རྨ་བྱ་ཁ་འབབ་གཙང་པོའི་ཐོག་ཆུ་མཛོད་གསར་རྒྱག་གི་ལས་གཞི་ཡོངས་སུ་གྲུབ་ཚར་ཡོད་པ་དེས་བལ་ཡུལ་དང་རྒྱ་གར་འབྲུག་ཡུལ་བཅས་ལ་ཤུགས་རྐྱེན་ག་རེ་ཡོང་རྒྱུ་ཡིན་པ་སོགས་ཀྱི་སྐོར་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན།

ཁུལ་དུ། ནང་པ་ཁང་ཆུང་ཞེས་འབོད་པའི་གྲོང་མི་གནས་སྡོད་བྱེད་ཁུལ་ནང་ཁྱིམ་ཚང་བདུན་ཙམ་གནས་སྡོད་བྱེད་བཞིན་ཡོད་པ་དང་དེ་ཚོའི་ནང་རྒྱ་མི་དང་བོད་མི་ཁ་ཆེ་སོགས་མི་རིགས་སྣ་ཚོགས་ཡོད་པ་དང་ལོ་གསར་ཚེས་གཅིག་ཉིན་མོ་དེ་ཁུལ་དུ་གནས་སྡོད་གྲོང་མི་ཚོས་རང་རང་སོ་སོའི་སྲོལ་རྒྱུན་དང་འབྲེལ་ནས་ལོ་གསར་མཉམ་སྤྱོད་བྱས་ཡོད་པ་བཀོད་གདའ། སྤྱིར། རྒྱ་ནག་དམར་ཤོག་གཞུང་གིས་དུས་ཡུན་རིང་པོའི་ནང་བོད་ནང་མི་རིགས་མཉམ་བསྲེས་ཀྱི་སྲིད་ཇུས་ཏེ་མི་རིགས་མི་འདྲ་བའི་དབར་གཉེན་སྒྲིག་བྱེད་རྒྱུ་ལ་སོགས་པའི་སྲིད་ཇུས་འཛིན་ནས་གྲངས་ཉུང་མི་རིགས་ཚོ་ལ་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་དང་བྱེད་བཞིན་ཡོད་པ་དང་ལྷག་པར་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་དབང་འཛིན་གྱི་རྗེས་སུ་གྲངས་ཉུང་མི་རིགས་དང་གྲངས་ཉུང་མི་རིགས་ཀྱི་ཆོས་དང་རིག་གཞུང་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་བཞིན་ཡོད་པ་རེད། རྒྱ་ནག་གཞུང་འབྲེལ་གྱི་ཁྱབ་བསྒྲགས་བྱས་པའི་མི་འབོར་གྲངས་ཐོ་ལུང་འདྲེན་གྱིས་གནས་ཚུལ་སྤེལ་བའི་ནང་ད་ལྟའི་ཆར་ལ་ས་གནས་ནང་མི་འབོར་ས་ཡ་གསུམ་དང་གྲངས་ཆུང་དྲུག་ལྷག་ཡོད་པའི་ནང་ནས་བརྒྱ་ཆ་གྱ་བརྒྱད་ཙམ་བོད་མི་དང། དེ་མིན་དེ་གྲངས་ཉུང་མི་རིགས་ཡིན་པ་བཀོད་གདའ། ལྷ་ས་གཅིག་པུ་ལ་མི་འབོར་ས་ཡ་གསུམ་ལྷག་རེད་དམ་ལྷ་སའི་ནང་གོང་ཞུས་ནང་པ་ཁང་ཆུང་ཟེར་བ་ལྟ་བུའི་མི་རིགས་སྣ་ཚོགས་གནས་སྡོད་བྱེད་ཁུལ་ཁག་བརྒྱ་ལྷག་ཙམ་ཡོད་པ་བཅས་བཀོད་གདའ། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ཟླ་འདིའི་ཚེས་བཅོ་ལྔ་ཉིན། བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ཚད་མཐོ་བའི་ཐོག་ནས་གཏན་འབེབས་བྱུང་བ་ལ་དགའ་བསུ་ཞུས་གནང་བ་དང་ཆབས་ཅིག་ཁྲིམས་འཆར་དེ་གཏན་འབེབས་ཡོང་བ་ལ་མཉམ་རུབ་ཀྱི་སྒོ་ནས་ཕྱག་ལས་གནང་མི་ཚོགས་པ་སྒྲིག་འཛུགས་སྤྱི་དང། ལྷག་དོན་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere དབུས་པའི

འཐུས་མི་བཞི་བརྒྱ་སུམ་ཅུ་སོ་གཅིག་ཡོད་པའི་ནང་ལོགས་ནས་བཅུ་གཉིས་ཀྱིས་འཕེན་མེད་པ་དང་བཅུ་བདུན་གྱིས་དགག་པ་བརྒྱབ་ཨ་ནི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་བྱས་ད་ཚད་མཐོ་པོ་འདུག་བྱས་ནས་གཏན་འབེབས་བྱས་ཐུབ་པ་འདུག་བྱས་ནས་བྱུང་ཡོད་རེད་དགག་པ་རྒྱག་མཁན་ཚོ་ཡིན་པ་ཡིན་ནའི་ཁོ་ནང་དོན་འདི་ད་དུང་ཏོག་ཙམ་བླ་གྲྭ་ཤ་ཏོག་ཙམ་ཤུགས་ཆེར་གཏོང་དགོས་ཀྱི་འདུག་བྱས་ནས་དགག་པ་རྒྱག་མཁན་རེད་མ་གཏོགས་གཅིག་ཡང་བོད་པ་ལ་རྒྱབ་སྐྱོར་མེད་པའི་ཐོག་ནས་མ་རེད་ད་འདི་ཕལ་ཆེར་སྤྱི་མོས་རེད་བྱས་ནས་གསུངས་པ་ཡིན་ནའི་མ་འགྲིག་ཡ་གང་ཡང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ཨ་ནི་ང་ཚོ་བོད་པའི། གནད་དོན་དེའི་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་ལྟ་བར་དུ་གཅིག་འཛམ་བུ་གླིང་འདིའི་ནང་ལ་གནས་ཐུབ་པ་དང་གནས་ཐུབ་པ་ཙམ་དུ་མ་ཡིན་པའི་ད་ལྟ་ཡིན་པ་ཡིན་ནའི་གཅིག་བོད་དོན་སྒང་ལ་ཡང་ང་ཚོ་འབད་བརྩོན་བྱས་པ་ཡིན་ན་དཀའ་ལས་བརྒྱབ་པ་ཡིན་ན་རྒྱལ་ཁབ་གཞན་པ་ལྷག་པར་དུ་ད་ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ཆགས་ཀྱི་ཡོད་རེད་དེ་འདྲའི་ནང་ལ་ང་ཚོ་རྒྱབ་སྐྱོར་ཡོང་གི་ཡོད་པ་དང་ད་འདི་ད་ལྟ་རིམ་པ་གཅིག་ཚར་བ་རེད་མ་གཏོགས་མཐའ་མ་ཚར་ཡོད་མ་རེད། ད་ལྟ་དེ་གྲོས་ཚོགས་འོག་མའི་ནང་ལོགས་ལ་ཡ་ན་ནིང་ཕྱི་ཟླ་བཅུ་གཅིག་ཉི་ཤུ་རྩ་དྲུག་ཉིན་མོ་དེ་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་བྱས་ད་ད་ལན་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ་གྲོས་ཚོགས་འོག་མའི་གི་གྲོས་ཚོགས་རང་ནས་ཚད་མཐོ་པོའི་རྒྱབ་སྐྱོར་ཐོག་ནས་དེ་བྱུང་གྲོས་ཚོགས་གོང་མའི་གི་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་ཅིག་དང་ཨ་ནི་གྲོས་ཚོགས་གོང་མའི་གི་དེའི་ནང་ལ་འགྲོ་དགོས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡ་དེ་གཏན་འབེབས་བྱུང་སོང་ན་ཨ་ནི་གཞི་ནས་ཨ་མི་རི་ཀའི་སྲིད་འཛིན་གི་མཚན་རྟགས་བསྐྱོན་བྱས་ཨ་ནི་ཁྲིམས། ཆགས་འགྲོ་གི་རེད། དེ་ཡིན་དུས་ཙམ་པ་ད་འདས་པའི་ལོ་གཉིས་རིང་ག་ལ་ཡ་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང་བྱས་ནས་བཀའ་ཤག་སྐབས་བཅུ་དྲུག་པའི་གིས་འབད་བརྩོན་བྱས་བྱས་པ་དེ་གི་ཨ་ནི་གྲུབ་འབྲས་ཕྲན་བུ་ཅིག་ད་ལན་འདུག་བྱས་ནས་ཐོན་པ་རེད་དེ་ལ་མཉམ་རུབ་གནང་མཁན་ཚང་མ་ལོག་ལ་ཡ་ཐུགས་རྗེ་ཆེ་ཟེར་ཞུ་གི་ཡིན། ད་རུང་སྲིད་སྐྱོང་མཆོག་གིས་ཐོག་མར་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་འོག་མའི་ནང་ངོ་སྤྲོད་གནང་མི་གྲོས་ཚོགས་ཀྱི་འཐུས་མི། Jim McGovern མཆོག་དང་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ། Michael McCaul རྣམ་གཉིས་ཀྱིས་གྲོས་ཚོགས་ནང་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ་ཞུས་གདའ། ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་ཚང་འཛོམས་ཀྱི་གྲོས་ཚོགས་ཐོག་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་བོད་རྒྱའི་དཀའ་རྙོག་སེལ་བ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་གཏན་འབེབས་གནང་སྐབས་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་གྲངས་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་གནང་བ་དང་འཐུས་མི་ཉི་ཤུ་རྩ་བརྒྱད་ཀྱིས་དགག་བྱ་གནང་ནས་བོད་དོན་དང་འབྲེལ་བའི་ཁྲིམས་འཆར་དེ་ཚད་མཐོ་བའི་མང་མོས་ཀྱི་ཐོག་ནས་གཏན་འབེབས་གནང་གདའ། ད་ཆ་བོད་དོན་གྱི་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་གོང་མའི་ནང་ཁྲིམས་འཆར་གཏན་འབེབས་ཀྱི་ལས་གཞིའི་ཁོངས་འགྲོ་རྒྱུ་ཡིན་པ་རེད་གདའ། བོད་རྒྱའི་དཀའ་རྙོག་སེལ་བ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་འདི་ཐོག་མ་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ངོ་སྤྲོད་གནང་ཡོད་པ་དང་ཁྲིམས་འཆར་དེའི་ནང་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དང་བོད་རྒྱའི་དཀའ་རྙོག་སེལ་རྒྱུ་ལ་ཨ་མི་རི་ཀའི་གཞུང་གིས་ལངས་ཕྱོགས་ཇི་ལྟར་བཟུང་དགོས་པ། བོད་རྒྱའི་དཀའ་རྙོག་འདི་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་གྲོས་མོལ་གྱི་ལམ་ནས་སེལ་དགོས་པ་སོགས་འཁོད་ཡོད་པའི་ཁྲིམས་གཞི་ཞིག་ཡིན་པ་རེད་དཱ། རྣམ་པ་ཚོས་ད་ལྟ་གསན་བཞག་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་ད་ནི་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་རྒྱའི་དཀའ་རྙོག་སེལ་བ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་གཏན་འབེབས་བྱུང་བ་ལ་བོད་མི་ཚོའི་ངོས་ནས་དགའ་བསུ་གནང་གི་ཡོད་པ་དང་ཨ་རིའི་གྲོས་ཚོགས་གོང་མའི་ནང་ཁྲིམས་འཆར་གཏན་འབེབས་ཐུབ་ཐབས་ལ་འབད་བརྩོན་ཤུགས་སྣོན་བརྒྱབ་ཀྱི་ཡིན་པ་གསུངས་ཡོད་པའི་སྐོར་ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས།

གྲོས་ཚོགས་འཐུས་མི་རེད་མངའ་སྡེའི་འཐུས་མི་རེད་དེ་ཚོ་ལ་ཨང་ཁྲིམས་འཆར་དེའི་ཐོག་ལ་རྒྱབ་སྐྱོར་གནང་རོགས་གྱིས་ལབ་ནི་མུ་མཐུད་ནས་ང་ཚོ་གིས་གཅིག་ཞུ་གཏུག་སྐྱོན་དགོས་དོན་གལ་ཆེན་པོ་ཆགས་ཀྱི་འདུག་ག། བོད་རྒྱའི་དཀའ་རྙོག་སེལ་བ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་འདི་ཐོག་མར་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་ཁག་ཅིག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་ཉིན་ངོ་སྤྲོད་གནང་ཞིང། ཁྲིམས་འཆར་དེའི་ནང་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དང་བོད་རྒྱའི་དཀའ་རྙོག་སེལ་བྱེད་ལ་ཨ་རིའི་གཞུང་གིས་ལངས་ཕྱོགས་ཇི་ལྟར་བཟུང་དགོས་པ། བོད་རྒྱའི་དཀའ་རྙོག་འདི་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་གྲོས་མོལ་གྱི་ལམ་ནས་སེལ་དགོས་པ། དེའང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་གཞི་རྩ་གི་རང་ཐག་རང་གཅོད་ཀྱི་ཐོབ་ཐང་དང་འབྲེལ་བ་གི་རྩ་འཛིན་ཁྲིམས་ཡིག་དང་རྒྱལ་སྤྱིའི་ཁྲིམས་ལུགས་སོགས་ཡིག་བརྒྱ་བརྒྱ་བཏོན་ནས་སེལ་བྱེད་ལ་འབད་བརྩོན་བྱ་ཐབས་སོགས་གསལ་བའི་ཡིག་ཆ་ཧ་ཅང་གལ་ཆེ་ཞིག་ཏུ་བོད་མིའི་སྒྲིག་འཛུགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་བོད་དོན་ཞུ་གཏུག་ཚོགས་པ་ཁག་བོད་མིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་ངོས་འཛིན་བྱེད་བཞིན་པ་རེད། ད་རེས་ཁྲིམས་འཆར་དེ་གཏན་འབེབས་ལམ་ལྷོངས་བྱུང་བ་བཅས་ལ་བོད་མི་སྤྱི་དང་ཨ་རིའི་མངའ་སྡེ་ཁག་གི་བོད་མི་གཞོན་སྐྱེས་མང་པོས་བོད་དོན་ཞུ་གཏུག་གི་ལས་འགུལ་འདྲ་མིན་སྤེལ་བ་ལྟར་བོད་མི་མང་པོ་གནས་སྡོད་བྱེད་ཡུལ་བཞིན་ཡང་ཨ་རིའི་མིན་ནི་སོ་ཊ་མངའ་སྡེའི་ནང་གི་ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཆོས་བཟང་ལགས་ཀྱིས་ཁྲིམས་འཆར་དེ་གཏན་འབེབས་བྱུང་བ་ལ་དགའ་བསུ་ཡོད་པ་གསུངས་བསྡད་འདུག། ལོ་སར་གྱི་ཚེས་དྲུག་དང་སྟབས་བསྟུན་ལ་ཨ་རིའི་གྲོས་ཚོགས་འོག་མ་གིས་བོད་རྒྱའི་དཀའ་རྙོག་སེལ་ཡ་གི་གྲོས་ཆོད་དེ་གཏན་ལ་ཕབ་པ་རེད། ད་ནི་དེ་ལ་དམིགས་བསལ་གྱི་འཚམས་འདྲི་དང་དགའ་བསུ་ཞུ་གི་ཡོད། ཡིན་ནའང་ད་ང་ཚོས་རི་དང་པོ་དེ་འཛེགས་ཐུབ་ཡོད་རེད་ཡིན་ནའང་རི་གཉིས་པ་དེ་ད་ལྟ་འཛེག་དགོས་ཡོད་རེད། ཁྲིམས་འཆར་དེ་ད་རེས་ཨ་རིའི་གྲོས་ཚོགས་འོག་མའི་ནང་གཏན་འབེབས་བྱུང་ནའང་གྲོས་ཚོགས་གོང་མ་ནས་གཏན་འབེབས་ཀྱིས་ཁྲིམས་ལུགས་ཆགས་རྒྱུ་ལ།

ངེད་ཅག་མཚམས་དྲན་གྱིས། དེ་མཚུངས་བྱང་ཨ་རིའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་ད་རེས་ཀྱི་གནས་ཚུལ་འདི་ནི་གཟི་བརྗིད་ཆེན་པོ་ཞིག་དང་གཏམ་བཟང་ལྷག་པར་དུ་ལོ་གསར་པའི་ནང་རྟགས་རྟེན་འབྲེལ་ཞིག་རེད་ཅེས་གསུངས་བ་དང་སྦྲགས་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་གོང་མའི་ནང་རྒྱབ་སྐྱོར་ལམ་ལྷོངས་ཡོང་ཆེད་བོད་མི་ཚོ་གིས་ས་གནས་སོ་སོ་གྱི་གྲོས་ཚོགས་འཐུས་མི་ལ་ཞུ་གཏུག་དགོས་པའི་འབོད་སྐུལ་ཞུས་སོང།

ང་ཚོས་གསུམ་བཅུ་གི་དུས་དྲན་དང་བསྟུན་ནས་བོད་དོན་ཞུ་གཏུག་གི་ལས་འགུལ་སྐབས་སུ་ཁྲིམས་འཆར་དེའི་ཐད་མུ་མཐུད་རྒྱབ་སྐྱོར་ཡོང་བར་འབད་བརྩོན་བྱེད་ཀྱི་ཡིན་ཞེས་གསུངས་སོང། ཡང་ཁོང་གིས་ད་རེས་ཀྱི་ཁྲིམས་འཆར་དེ་ཕྱི་ལོ་ཉིས་སྟོང་གཉིས་ཀྱི་བོད་དོན་སྐོར་གྱི་ཁྲིམས་འཆར་ཡོད་པ་དེའི་ཐད་བསྐྱར་བཅོས་ཀྱི་ངོ་བོ་ཐོག་ནས་ཨ་རིའི་གཞུང་གིས་བོད་དོན་ལ་རྒྱབ་སྐྱོར་ཡོད་པ་དེ་ཁ་གསལ་དུ་གཏོང་རྒྱུ་ཡིན་པ་ཞིག་ཆགས་ཡོད་པ་རེད་ཅེས་མུ་མཐུད་དུ་གསུངས་སོང། འདི་ག་ལྔའི་རྒྱལ་སྤྱི་དཔེ་ལྡན་གླིང་གི་ཁུངས་ཀྱི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་ཨེ་ཤ་ཡ་རོང་ཀློང་ཕྲན་གོང་ལ་ད་རེས་དེ་བརྒྱུད་ནས་གྲུ་ཟུར་མཐའ་མ་མང་པོ་འཕེལ་ལྡན་ལ་རྒྱ་སྐྱུག་ཤོག་ཅིག་གནང་བ་གསལ་པོ་ཚང་ཡོད་པ་དང་ལས་གཞི་མང་པོ་ཞིག་བང་བསྒྲིགས་ནས་རིན་ཆ་དེ་གྲུ་ཟུར་གོང་མ་ནང་བསྟན་པའི་ཡང་དག་ཟབ་འབད་ཚན་ཚད་ཀྱི་ཡན་ལ་དེ་ལ་ཚུད་ཐིག་ཁག་མང་པོ་སྔར་བཞིན་ཉམས་ཞུགས་གནང་བར་རེ་བ་ཚད་ཀྱིན་ཡོད་པ་གསུངས་ཡོད་པ་རེད།

སང་ཆེན་དུ་ཚུ་དྲེག་གི་ཉིན་འདྲེན་བཞུགས་མ་ང་ཆུ་ཅན། ཨེ་ཤ་ཡ་རོང་རླུང་འཕྲིན་ཁང་ནི་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་ཅིང་རྒྱ་ནག་དང་ར་ཤི་ཡ་ཀམ་པུ་ཀྲི་ཡ་སོགས་ཀྱི་སྲིད་གཞུང་དེ་དག་ནས་གཞུང་དེ་དག་ལ་སྐྱོན་བརྗོད་བྱེད་མི་བཙན་བྱོལ་བའི་ཁྲོད་དྲག་རྒོལ་བྱེད་མི་གི་རྒྱལ་ཁབ་གཙོ་བོའི་གྲས་སུ་ཡིན་པ་ཐེར་འདོན་ཡོད་གདའ། དེའང་ཁ་རྩང་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་ཉིན་དབྱིན་ཡུལ་གི The Guardian གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི Freedom Houseའམ་རང་དབང་ཁང་པ་ཟེར་བའི་ཨ་རིའི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཞིབ་འཇུག་གི་སྙན་ཐོ་འདོན་སྤེལ་གནང་བའི་ནང། སྔ་ལོ་རྒྱལ་ཁབ་ཉི་ཤུ་རྩ་ལྔ་ཙམ་གྱིས་རྒྱལ་མཚམས་བརྒལ་ཏེ་དྲག་པོའི་ཐོག་ནས་རྒོལ་རྡུང་གཏོང་བ་དང་རྒོལ་འཛིང་བྱེད་པ་དང་མི་ལྐོག་གསོད་གཏོང་བ་དང་དེ་བཞིན་བཙན་འཁྲིད་བྱེད་པ་སོགས་ཀྱི་ཁྲིམས་འགལ་གྱི་ནག་ཉེས་བསགས་ཡོད་པ་དང་གཞུང་དེ་དག་དང་ལྟ་བ་མི་མཐུན་པ་དང་སྐྱོན་བརྗོད་བྱེད་མི་བཅས་ཀྱི་ཐོག་ལ་དྲག་པོའི་ཐོག་ནས་རྒོལ་རྡུང་བྱེད་པ་དང་མནར་གཅོད་གཏོང་བ་སོགས་ཀྱི་རྒྱལ་སྤྱིའི་ཁྲིམས་འགལ་བྱེད་མི་ཆེ་ཤོས་གཙོ་བོ་ལྔ་ནི་རྒྱ་ནག་དང་ར་ཤི་ཡ། ཀམ་བོ་ཌི་ཡ། མཱན་མཱར། ཏུརཀ་མི་ནི་སི་ཐན་བཅས་རྒྱལ་ཁབ་ལྔ་པོ་དེ་ཡིན་པ་ཟེར་གདའ། ཡང་ཨ་རིའི་རང་དབང་ཁང་པའི་སྙན་ཐོ་དེའི་ནང་སྤྱི་ལོ་ཉིས་སྟོང་བཅུ་བཞི་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་བར་རྒྱལ་མཚམས་བརྒལ་ཏེ་སྲིད་གཞུང་མི་འདྲ་བ་བཞི་བཅུ་ཞེ་བཞི་ནས་ཕྱི་རྒྱལ་ཁབ་ཏུ་གནས་སྡོད་བྱེད་བཞིན་པའི་གཞུང་དེ་དག་ལ་སྐྱོན་བརྗོད་བྱེད་མི་ལ་དངོས་སུ་དྲག་རྒོལ་བྱས་པའི་ཡིག་ཐོག་འཁོད་པའི་དོན་རྐྱེན་གཅིག་སྟོང། བརྒྱ་མེད་སུམ་ཅུ་སོ་བཞི་བྱུང་ཡོད་པ་དེའི་ནང་ནས་བཞི་ཆ་གཅིག་དེ་རྒྱ་ནག་ཡིན་པ་དང་རྒྱལ་ཁབ་གཞན་རྣམས་ནི་ཏུར་ཀི་དང། ཏཱ་ཇི་ཀི་སི་ཐན། ར་ཤི་ཡ། ཨི་ཇིབ་བཅས་ཡིན་པ་བཀོད་ཡོད་གདའ། ཨ་རིའི་རང་དབང་ཁང་པའི་ཐབས་ཇུས་དང་བཀོད་སྒྲིག་འགན་འཛིན་ཡཱ་ན་གྷོ་རོ་ཁྷོ་བྷ་སི་ཀི་ཡ་ལགས་ཀྱིས་གོང་གསལ་རྒྱལ་མཚམས་བརྒལ་ནས་ཁྲིམས་འགལ་གྱི་བྱེད་ལས་སྤེལ་མི་རྒྱལ་ཁབ་དེ་དག་གིས་ཕྱི་རྒྱལ་ཁབ་ཁག་གི་རང་དབང་དང། བདག་དབང་གི་གནས་བབ་ལ་བརྩི་མེད་རྡོག་རོལ་གཏོང་བཞིན་པའི་ལས་འགུལ་སྤེལ་ཏེ་ཕྱི་རྒྱལ་ནང་གནས་སྡོད་བྱེད་བཞིན་པ་དང་གཞུང་དང་ལྟ་བ་མི་མཐུན་པ་དེ་དག་གི་ཐོག་ལ་འཇིགས་སྐུལ་དྲག་གནོན་མུ་མཐུད་བྱེད་བཞིན་ཡིན་པ་གསུངས་གདའ། དེ་བཞིན་ཨ་རིའི་རང་དབང་ཁང་པའི་གཙོ་འཛིན Michael Abramowitz ལགས་ཀྱིས་དམངས་གཙོའི་རྒྱལ་ཁབ་ཁག་གིས་སྲིད་དབང་གཅིག་སྡུད་རིང་ལུགས་པ་ཚོས་བཙན་བྱོལ་དུ་གནས་བཞིན་པའི་གཞུང་དང་ལྟ་བ་མི་མཐུན་པ་རྣམས་ཀྱི་ཐོག་ལ་དྲག་གནོན་བྱེད་ཐབས་བྱེད་བཞིན་པ་དེ་རིགས་སྲུང་སྐྱོབ་གང་མགྱོགས་གནང་དགོས་པའི་སྐོར།

སྟོན་ཐོག་འདྲ་མིན་གྱི་རིན་གོང་ཐད་གཞུང་གིས་འགན་ལེན་བྱེད་དགོས་པའི་དགོས་འདུན་བཏོན་བཞིན་ཡོད་པ་དང། ངལ་རྩོལ་བའི་ཚོགས་པ་ཁག་འགའ་རེས་ཀྱང་ངོ་རྒོལ་དེ་ལ་རྒྱབ་སྐྱོར་བྱེད་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། དེ་བཞིན་མངའ་སྡེའི་དཔོན་རིགས་རྣམས་ཀྱིས་གཞུང་ལམ་དེ་དག་གི་བརྒྱུད་དེ་འགྲོ་བསྐྱོད་བྱེད་མིའི་འགྲུལ་པ་ཚོས་ཞིང་པའི་ངོ་རྒོལ་གྱི་ལས་འགུལ་དང་གཞུང་ལམ་བཀག་བཞིན་པ་དེ། གཡོལ་ཏེ་ཕྱོགས་བསྐྱོད་ཀྱི་ལས་གཞི་ཐད་ཡིད་གཟབ་དགོས་པའི་ལམ་སྟོན་གནང་གདའ། ཡང་ཞིང་པ་གཞན་ཁག་ཞིག་རྨོ་སློག་འཕྲུལ་འཁོར་དང་ཤིང་རྟ་འཁོར་ལོ་བཅས་ཀྱི་ནང་འཛུལ་ཞུགས་ཀྱིས་རྒྱལ་ས་ལྡི་ལིའི་ཕྱོགས་སུ་ངོ་རྒོལ་གྱི་ཆེད་དུ་འགྲོ་བསྐྱོད་བྱེད་ཐབས་བྱེད་བཞིན་ཡིན་པའི་གནས་ཚུལ་ཐོན་གདའ། ཡང་གཟའ་འཁོར་འདིའི་ནང་ཞིང་པ་སྟོང་ཕྲག་མང་པོས་རྒྱ་གར་རྒྱལ་ས་ལྡི་ལིའི་ཕྱོགས་སུ་འགྲོ་བསྐྱོད་བྱས་ཏེ་ཞིང་པ་ཚོའི་སྟོན་ཐོག་གི་རིན་གོང་གི་གོང་ཚད་དེ། དམའ་མཐའ་ཡང་འགན་ལེན་བྱས་ཏེ་སྲུང་སྐྱོབ་བྱེད་དགོས་པ་སོགས་ཀྱི་དགོས་འདུན་ཁག་ཞིག་བཏོན་ནས་འགྲོ་བསྐྱོད་བྱེད་པའི་སྐབས་སུ་ཞིང་པ་དེ་རྣམས་རྒྱལ་ས་ལྡི་ལི་རུ་མ་བསླེབས་པའི་གོང་མེ་ལེ་བརྒྱ་དང་ཉི་ཤུ་རྩ་ལྔ་ཙམ་གྱི་ས་ལ་འབྱོར་བའི་སྐབས་སུ་ཉེན་རྟོག་པས་གཞུང་ལམ་ཁག་ལ་ལྕགས་ཁྲ་དང་ཨར་འདམ་བཅས་ཀྱི་ར་བ་བརྒྱབ་ནས་ཞིང་པ་རྣམས་མུ་མཐུད་དེ་རྒྱལ་སའི་ཕྱོགས་སུ་འགྲོ་རུ་མ་བཅུག་པར་བཀག་འགོག་བྱས་ཡོད་པ་ལ་བརྟེན་ནས་ད་ཆ་ཞིང་པ་རྣམས་ས་མཚམས་སུ་གནས་བཞིན་ཡིན་པ་དང། ཡང་ཉེན་རྟོག་པས་ཞིང་པ་ངོ་རྒོལ་བ་ཁག་ཞིག་བཀག་ཉར་བྱས་ཡོད་པའི་གནས་ཚུལ་ཐོན་གདའ། ཡང་ལོ་གཉིས་ཀྱི་གོང་དུ་ཡང་རྒྱ་གར་གྱི་ཞིང་པ་ཁག་ཞིག་གིས་རྒྱལ་ས་ལྡི་ལིའི་ཉེ་འདབས་དུ་འདུ་འཛོམས་ཀྱིས་རྒྱ་གར་གྱི་སྲིད་བློན་སྐུ་ཞབས་ནཱ་རེནྡྲ་མོ་དཱི་མཆོག་གིས་དབུ་ཁྲིད་པའི་དབུས་གཞུང་གིས་ཞིང་པའི་ཁྲིམས་གཞི་གསར་པ་ཞིག་བཏོན་པ་དེ་ལ་ལོ་གཅིག་ལྷག་རིང་ངོ་རྒོལ་གྱི་ལས་འགུལ་སྤེལ་བའི་རྗེས་སུ་ཁྲིམས་འཆར་དེ་གཞུང་གིས་ཕྱིར་འཐེན་བྱས་ཡོད་པ་རེད། ཡང་འབྲས་སྐྲན་བྱུང་བའི་ཧོང་ཀོང་གི་ལས་འགུལ་བ་ཞིག་གིས་གཟའ་པ་སངས་ཉིན་རོ་སྒམ་དྲུད་ནས་རྒྱ་ནག་གཞུང་གི་དྲག་གནོན་སྲིད་ཇུས་ལ་ངོ་རྒོལ་མཛད་འཆར་ཡོད་པ་དེ་དབྱེན་དཀྲུག་དང་ངན་སྐུལ་གྱི་ཉེས་མིང་བཙུགས་ནས་འཛིན་བཟུང་བཙོན་འཇུག་བྱས་ཡོད་པའི་གནས་ཚུལ་དོན་དག། ལོ་ལྔ་སྔོན་ལ་རྒྱ་ནག་པེ་ཅིང་གཞུང་གིས་གཞི་རྒྱ་ཆེན་པོས་ཧོང་ཀོང་གི་དམངས་གཙོའི་ལས་འགུལ་ལ་དྲག་གནོན་བྱས་ཡོད་པ་དང་ལོ་ན་བདུན་ཅུ་དོན་སྟེང་ལ་སླེབས་པའི་ཀུའུ་སི་ཡོ་ནི་མུ་མཐུད་ནས་ཧོང་ཀོང་ནང་གནས་སྡོད་བྱས་ཏེ་འཛེམ་ཟོན་མེད་པར་ཆབ་སྲིད་ཀྱི་སྐྱོན་བརྗོད་བྱེད་མིའི་གྲས་ཡིན་པ་རེད། གཟའ་པ་སང་ཉིན་ཁྲིམས་ཞིབ་པ་ཆེ་བ་སའོ་ཡིས་དབྱེན་དཀྲུག་དང་ངན་སྐུལ་གྱི་ཉེས་དམིགས་བཙུགས་ནས་ཀུའུ་སི་ཡོ་ལ་ཟླ་དགུ་ཡི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་དང་དེ་ནི་ལས་འགུལ་བ་ཀུའུ་སི་ཡོ་ལ་ཁྲིམས་ཆད་བཏང་བ་ཐེངས་གཉིས་པ་དེ་ཡིན་པ་རེད་གདའ། ཞིབ་དཔྱོད་དཔོན་རིགས་ཤིག་གིས་དེ་སྔ་ཀུའུ་སི་ཡོ་ཡིས་ལོ་སྔོན་མའི་སྤྱི་ཟླ་བཅུ་གཉིས་པ་ལ་ས་གནས་འོས་འདེམས་སྐབས་དམངས་གཙོ་ལ་ཕྱོགས་པའི་འོས་མི་ཚོ་ལ་འོས་མི་ཁོངས་ནས་རྩིས་མེད་བཏང་སྟབས་དེ་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་ལུགས་ཁྲིམས་ཁང་ལ་ཞུས་ཡོད་པ་རེད་གདའ། ཟླ་བཅུ་གཉིས་པའི་ཚེས་བརྒྱད་ཉིན། སྐུ་ཞབས་ཀོ་སི་ཡོ་ཡིས་ངོ་རྒོལ་མ་སྤེལ་བའི་ཆུ་ཚོད་འགའ་ཞིག་གི་གོང་དུ་འཛིན་བཟུང་བྱས་ཡོད་པ་རེད། ད་རེས་སྤྱི་ཚེས་བཅུ་དྲུག་ཉིན་ཧོང་ཀོང་ས་གནས་ཁྲིམས་ཞིབ་པ་ཆེ་བས་ཀོ་སི་ཡོ་ཡིས་ངོ་རྒོལ་ཆེད་བཟོས་པའི་རོ་སྒམ་ཞིག་བཟོས་ཡོད་པ་དེ་ཤི་བར་གོ་དགོས་པའི་ཐད་ནས་ཧོང་ཀོང་དབུས་གཞུང་གི་མགོ་རྟིང་ལྷུན་རྡོ་འོ་ལོ་བཅོམ་རྒྱུའི་བརྡ། དེ་ནི་དེ་རིང་གི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་མཐོ་སྒང་གི་ཐོག་ཆགས་པའི་རྨ་བྱ་ཁ་འབབ་གཙང་པོའི་ཐོག་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་ཡོངས་སུ་བརྒྱབ་ཚར་ཡོད་པ་དང་དེ་བཞིན་རྒྱ་ནག་གཞུང་གིས་བོད་ཀྱི་སྤུ་རང་དུ་གནམ་ཐང་གསར་རྒྱག་བྱས་ཡོད་པ་སོགས་ཀྱི་ཐོག་ནས་རྒྱ་ནག་གཞུང་གིས་ས་མཚམས་ཁག་ཏུ་འཛུགས་སྐྲུན་བྱེད་བཞིན་པའི་ཐོག་ནས་བལ་ཡུལ་དང་རྒྱ་གར་འབྲུག་ཡུལ་བཅས་ལ་ཤུགས་རྐྱེན་ག་རེ་ཡོང་རྒྱུ་ཡིན་པ་སོགས་ཀྱི་སྐོར་གནད་དོན་ཉམས་ཞིབ་པ་ལ་བཅར་འདྲི་ཞུས་ཏེ་ཕྲན་ཚེ་དབང་ནོར་བུས་ཕྱོགས་སྒྲིག་བྱས་ཏེ་སྙན་སྒྲོན་ཞུས་པ་གཤམ་ལ་གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་མཐོ་སྒང་གི་ཐོག་ཆགས་པའི་རྨ་བྱ་ཁ་འབབ་གཙང་པོའི་ཐོག་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་བརྒྱབ་ཚར་ཡོད་པ་དེ་མངོན་གསལ་དོད་པོ་ཡིན་པ་དང་ཆུ་རགས་དེ་བོད་ཀྱི་ཁྱིམ་མཚེས་རྒྱ་གར་དང་བལ་ཡུལ་བཅས་ཀྱི་ཆུ་གཙང་མའི་དགོས་མཁོ་ལ་ཉེན་ཚབས་བཟོ་ཉེན་ཡོད་པ་དང། དེ་བཞིན་རྒྱ་ནག་གཞུང་གིས་བོད་ཀྱི་སྤུ་རང་དུ་གནམ་ཐང་གསར་རྒྱག་བྱས་ཚར་ཡོད་པ་བཅས་ས་མཚམས་ཁག་ཏུ་འཛུགས་སྐྲུན་བྱེད་བཞིན་པ་དེ་དག་གིས་བལ་ཡུལ་དང་རྒྱ་གར་གྱི་དམག་དོན་དང་བདེ་སྲུང་གི་འཐབ་ཇུས་ཀྱི་ཐོག་ལ་ཤུགས་རྐྱེན་ངན་པ་ཐེབས་ཉེན་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་ཨ་རིའི Newsweek གསར་ལས་ཁུངས་ཀྱིས་དཔྱད་ཞིབ་གནང་བའི་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གིས་བོད་ཀྱི་ས་ཁུལ་ཁག་ཏུ་ཆུ་མཛོད་གསར་རྒྱག་གི་ལས་གཞི་མང་པོ་ཞིག་སྤེལ་བཞིན་པའི་ནང་ནས་ཉེ་ལམ་བཅོས་མའི་རྒྱུ་སྐར་གྱི་བརྒྱུད་དེ་པར་རིས་བླངས་པ་དེའི་ནང་བོད་ཀྱི་མངའ་རིས་སྤུ་རང་རྫོང་གི་བྱང་ཕྱོགས་ནས་འབབ་པའི་རྨ་བྱ་ཁ་འབབ་ཀྱི་ཐོག་ལ་ཆུ་མཛོད་གསར་རྒྱག་གི་ལས་གཞི་ཡོངས་སུ་ལེགས་གྲུབ་བྱུང་ཡོད་པའི་གནས་ཚུལ་ཤེས་རྟོགས་བྱུང་ཡོད་པའི་གནས་ཚུལ་སྤེལ་གདའ། Copernicus Earth Observation ཟེར་བའམ་ཡོ་རོབ་ཀྱི་དེ་སྔ་རིག་རྩལ་བསྐྱར་དར་སྐབས་ཀྱི་གཟའ་སྐར་དཔྱད་ཞིབ་པ་དང་རྩིས་རིག་པ་མཁས་པ་ཀོཔེར་ནི་ཀཱས་དམ་པ་མཆོག་གི་མཚན་ཐོག་བཙུགས་པའི་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་འཛམ་གླིང་ས་གཞི་རྟོག་ཞིབ་ཉམས་ཞིབ་ཁང་གི་བར་སྣང་གི་ལས་འཆར་གྱིས་ཉམས་ཞིབ་གནང་བ་ལྟར་ན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་བོད་མངའ་རིས་སྤུ་རང་རྫོང་གི་གཙང་ཆུ་རྨ་བྱ་ཁ་འབབ་ཏུ་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་མགོ་འཛུགས་བྱས་ཡོད་པ་དེ་བཞིན་ད་ཆ་མངོན་སུམ་དོད་པོ་ཡིན་པ་དང། ཟླ་འདིའི་ཚེས་བཅོ་བརྒྱད་ཉིན་ཡོ་རོབ་ཀྱི Sentinel Two ཟེར་བའི་བཅོས་མའི་རྒྱུ་སྐར་བརྒྱུད་པར་རིས་བླངས་པ་དེའི་ནང་ཆུ་མཛོད་ཀྱི་ལས་གཞི་དེ་ད་ཆ་ཡོངས་སུ་ལེགས་གྲུབ་བྱུང་ཡོད་པ་གསལ་སྟོན་གནང་ཡོད་པ་མ་ཚད་ལས་གཞི་དེའི་བརྒྱུད་གཙང་ཆུའི་ཆུ་རྒྱུན་དེའི་གཤམ་འོག་ཏུ་གནས་པའི་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་རྒྱ་གར་བཅས་ཀྱི་ཐོག་ལ་ཐབས་ཇུས་དང་འཐུང་ཆུ་བཅས་ཀྱི་ཐད་ལ་དཀའ་ངལ་ཆེན་པོ་འཕྲད་སྲིད་པ་ཞིག་ཡིན་པའི་གནས་ཚུལ་སྤེལ་གདའ། དེ་ནས་གནད་དོན་དེ་དང་འབྲེལ་བའི་སྐོར་རྒྱ་གར་གྱི་གསར་འགོད་པ་གྲགས་ཅན་དང་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྟེན་གཞི་བྱས་པའི The Himalayan Asia Studies and Engagement'འམ་ཧི་མ་ལ་ཡའི་ཨེ་ཤ་ཡ་ཉམས་ཞིབ་ཁང་གི་གཙོ་འཛིན་སྐུ་ཞབས Vijay Kranti ལགས་སུ་རྒྱ་ནག་གཞུང་གིས་བོད་ཀྱི་རྨ་བྱ་ཁ་འབབ་ཀྱི་ཐོག་ལ་ཆུ་རགས་གསར་རྒྱག་བྱས་པ་དེའི་ཐོག་ནས་རྒྱ་གར་དང་བལ་ཡུལ་ལ་ཤུགས་རྐྱེན་ག་རེ་ཡོང་རྒྱུ་ཡིན་པའི་སྐོར་བཀའ་འདྲི་ཞུ་སྐབས་སུ། ཁོང་གིས། The latest news about China building up a dam on ཁོང་གིས་རྒྱ་ནག་གཞུང་གིས་བོད་ཀྱི་རྨ་བྱ་ཁ་འབབ་གཙང་པོའི་ཐོག་ཆུ་མཛོད་བརྒྱབ་ཡོད་པའི་གནས་ཚུལ་དེའི་ཐད་ཞུས་པ་ཡིན་ན། རྨ་བྱ་ཁ་འབབ་གཙང་པོ་དེ་ཐོག་མ་བོད་ནས་འབབ་བཞིན་ཡོད་པ་དང་དེ་ནས་བལ་ཡུལ་ལ་འབབ་པའི་སྐབས་སུ་ཀར་ན་ལི་ཟེར་བ་དང་དེ་ནས་དེ་རྗེས་གཙང་ཆུ་དེ་རྒྱ་གར་ལ་འབབ་པའི་སྐབས་སུ་གྷ་ག་ར་གཙང་པོ་ཟེར་བཞིན་ཡོད་པ་དང་དེ་ནས་གཙང་ཆུ་དེ་གཤམ་ལ་འབབ་པའི་སྐབས་སུ་རྒྱ་གར་གྱི་རྩ་ཆེ་ལ་བརྩི་བཞིན་པའི་ཆུ་བོ་གང་གཱ་དང་འདྲེས་བཞིན་ཡོད་པ་འགྲེལ་བརྗོད་གནང་སོང། དེ་ནས་ཡང་ཁོང་གིས་མུ་མཐུད་ནས་གསུངས་དོན་ལ།
རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུའི་ཐོག་ཆུ་རགས་བརྒྱབ་པ་དེ་དག་གི་ཐོག་ནས་རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུའི་ཐོན་ཁུངས་དེ་དག་གི་ཁེ་ཕན་རྒྱ་ནག་རང་ཉིད་ཀྱི་ཆེད་དུ་བཤུ་གཞོག་གཏོང་བ་ཙམ་དུ་མ་ཚད་ཆུ་མཛོད་གསར་པ་བརྒྱབ་པའི་ལས་གཞི་དེ་བརྒྱུད་ནས་གཤམ་དུ་གནས་བཞིན་པའི་བལ་ཡུལ་དང་རྒྱ་གར་གཉིས་ལ་ཚབས་ཆེ་བའི་དཀའ་ངལ་འཕྲད་ཉེན་ཡོད་པ་དང་དམིགས་བསལ་བོད་ཀྱི་རྨ་བྱ་ཁ་འབབ་ཀྱི་ཐོག་ལ་ཆུ་རགས་བརྒྱབ་པ་དེའི་ཐོག་ནས་བལ་ཡུལ་དང་རྒྱ་གར་གཉིས་ལ་དཀའ་ངལ་གཙོ་བོ་གཉིས་ཙམ་འཕྲད་ཉེན་ཡོད་པ་དང། དང་པོ་དེ་ལ་རྒྱ་གར་དང་བལ་ཡུལ་ནང་ཆུའི་དགོས་མཁོ་དེ་ཧ་ཅང་ཆེ་བའི་དུས་སྐབས་སུ་རྒྱ་ནག་གིས་བོད་ཀྱི་གཙང་ཆུ་དེ་བཀག་འགོག་བྱས་ཏེ་བོད་ཀྱི་གཙང་ཆུ་དེ་རྒྱ་ནག་རང་ཉིད་ཀྱི་ཁེ་ཕན་ཆེད་དུ་བེད་སྤྱོད་གཏོང་བ་དང། དེ་བཞིན་དུ་རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུ་ལ་སྟངས་འཛིན་བྱས་ཏེ་བལ་ཡུལ་དང་རྒྱ་གར་གྱི་ཡུལ་མི་ལ་བོད་ཀྱི་གཙང་ཆུ་དེ་བེད་སྤྱོད་གཏོང་དུ་མ་བཅུག་པ་དང་དེ་ནི་གཉིས་པ་དེ་ལ་དེ་ལས་ཉེན་ཚབས་ཆེ་བ་ཞིག་ལ་རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུ་དེ་ཆུ་ཡི་འབོམ་གཡུག་པ་ལྟ་བུ་རུ་བེད་སྤྱོད་བྱས་ཏེ་དེའི་ཐོག་ནས་བལ་ཡུལ་དང་རྒྱ་གར་གཉིས་ལ་དཀའ་ངལ་འཕྲད་ཉེན་ཡོད་པར་བརྟེན་ནས་དེ་སྔ་རྒྱ་ནག་གཞུང་གིས་བྱས་དོན་བཅས་རང་བཞིན་གྱི་ཐོག་ནས་ཚོད་དཔག་བྱེད། ཐུབ་པ་ཞིག་ཡིན་པའི་དཔེ་མཚོན་དུ་དེ་སྔ་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་གཉིས་དང་ཉིས་སྟོང་ལྔ་བཅས་ལ་བོད་ཀྱི་ཡར་ཀླུང་གཙང་པོའི་ཐོག་བརྒྱབ་པའི་ཆུ་རགས་དེའི་ཆུ་དེ་གློ་བུར་དུ་ཕྱི་རུ་བཏང་ནས་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་ནང་འབབ་པའི་སྐབས་སུ་ཆུ་ལོག་གི་གནོད་སྐྱོན་ཚབས་ཆེ་བཟོས་ཡོད་པ་དང། དེ་བཞིན་ཕྱི་ལོ་ཉིས་སྟོང་ལྔ་ལོར་བོད་ཀྱི་གླང་ཆེན་ཁ་འབབ་ཀྱི་བཅོས་མའི་མཚོ་ཆགས་པ་དེ་ཉེན་ཚབས་ཆེ་བའི་གནས་སྐབས་སུ་རྒྱ་ནག་གཞུང་གིས་རྒྱ་གར་ལ་དེའི་སྐོར་གནས་ཚུལ་གང་ཡང་མ་བཤད་པར་གློ་བུར་དུ་བཏང་ནས་ཆུ་དེ་མངགས་གཏོང་བྱས་པ་ལ་བརྟེན་ནས་ཆུ་ལོག་གི་ཤུགས་རྐྱེན་འོག་རྒྱ་གར་གྱི་ཧི་མ་ཅལ་མངའ་སྡེའི་ས་ཁུལ་གྱི་གལ་གནད་ཆེ་བའི་གཞུང་ལམ་ཀི་ལོ་མི་ཊར་བརྒྱ་ཕྲག་མང་པོ་ཞིག་ལ་གནོད་སྐྱོན་ཆེན་པོ་བཟོས་ཡོད་པ་མ་ཚད་གྲོང་གསེབ་ཁག་ཞིག་ལ་གནོད་སྐྱོན་དང་དེ་བཞིན་རྒྱ་གར་གྱི་ཧི་མ་ཅལ་མངའ་སྡེའི་ནང་འཛུགས་སྐྲུན་བྱས་པའི་ནཱད་པ་རྒྱ་ཀི་རེ་ཟེར་བའི་ཆུ་མཛོད་གློག་ཁང་དེ་ལ་ཡང་གནོད་སྐྱོན་བཏང་བ་སོགས་ཀྱི་གནས་ཚུལ་ཐོན་ཡོད་པའི་སྐོར་འགྲེལ་བརྗོད་གནང་སོང། ཡང་བོད་ཀྱི་སྟོད་མངའ་རིས་སྤུ་རངས་རྫོང་གི་བྱང་ཕྱོགས་ནས་འབབ་པའི་གཙང་ཆུ་དེ་ལ་བོད་ནང་གི་བོད་མིས་རྨ་བྱ་ཁ་འབབ་གཙང་པོ་ཟེར་བཞིན་ཡོད་པ་དང་ཡང་གཙང་ཆུ་དེ་གཤམ་ལ་རྒྱ་གར་ལ་འབབ་པའི་སྐབས་སུ་གྷ་གྷ་ར་ཟེར་བཞིན་ཡོད་པ་དང་དེ་ནས་གཙང་ཆུ་དེ་བལ་ཡུལ་ནང་འབབ་པའི་སྐབས་སུ་ཀར་ནཱ་ལི། གཙང་པོ་ཟེར་བཞིན་ཡོད་པའི་གཙང་ཆུ་དེ་ནི་བལ་ཡུལ་གྱི་ནུབ་ཕྱོགས་དང་རྒྱ་གར་གྱི་བྱང་ཕྱོགས་ཀྱི་རྒྱ་ཐང་གི་ས་ཁུལ་ཁག་བཅས་སུ་གནས་བཞིན་པའི་མི་མང་རྣམས་ལ་ལོ་འཁོར་མོར་ཆུ་གཙང་མའི་ཐོན་ཁུངས་ཡིན་པའི་ཐོག་ནས་གལ་གནད་ཆེ་བ་དང་མུ་མཐུད་དེ་ཆུ་རྒྱུན་གནས་པ་དང་དགོས་མཁོ་སྐོང་བར་ཕན་ཐོགས་ཆེ་བ་ཞིག་ཡིན་པ་རེད་གདའ། ཆུ་མཛོད་དེ་བལ་ཡུལ་ནུབ་བྱང་ས་མཚམས་ཀྱི་ཧིལ་ས་གྲོང་སྡེ་ནས་མེ་ལེ་བཅོ་བརྒྱད་ཙམ་དང་རྒྱ་གར་བྱང་ཕྱོགས་ས་མཚམས་ནས་མེ་ལེ་སུམ་ཅུ་སོ་བདུན་ཙམ་གྱི་ས་ལ་གནས་ཡོད་པ་དང། ལྷག་པར་བལ་ཡུལ་ཧིལ་ས་གྲོང་སྡེ་ནང་གནས་སྡོད་ཡུལ་མི་ལྔ་ཁྲི་གཅིག་སྟོང་དང་ཆུ་རྒྱུན་དེ་བལ་ཡུལ་གྱི་ནུབ་ཕྱོགས་ནས་རྒྱ་གར་དུ་འབབ་བཞིན་ཡོད་པ་ལ་བརྟེན་ནས་བལ་ཡུལ་ནུབ་ངོས་སུ་མི་མང་ཁྱོན་ས་ཡ་བཞི་ལྷག་གནས་སྡོད་བྱེད་བཞིན་ཡོད་པ་མ་ཟད་དེ་བཞིན་རྒྱ་གར་བྱང་ཕྱོགས་ཀྱི་མི་མང་ས་ཡ་མང་པོའི་འཚོ་གནས་བཅས་ལ་དཀའ་ངལ་འཕྲད་སྲིད་པ་ཚོད་དཔག་གནང་གདའ། ཡང་བོད་ཀྱི་སྤུ་རངས་བྱང་ཕྱོགས་ནས་འབབ་པའི་རྨ་བྱ་ཁ་འབབ་དེ་བལ་ཡུལ་བརྒྱུད་དེ་གཙང་ཆུ་དེ་རྒྱ་གར་གྱི་རྒྱ་ཐང་དུ་འབབ་པའི་སྐབས་སུ་གཙང་ཆུ་དེ་ལ་ས་ར་ཡུ་ཟེར་བཞིན་ཡོད་པ། སྟེ་རིམ་བཞིན་རྒྱ་གར་འཛུལ་ཞུགས་རྗེས་ཨུ་ཏར་པར་རྡེ་ཤི་མངའ་སྡེའི་ནང་ཆགས་པའི་རྒྱ་གར་གྱི་རཱམ་མམ་ལྷ་དགའ་བྱེད་ཟེར་བའི་རྒྱ་གར་གྱི་ཧིན་རྡུའི་ཆོས་ལུགས་ཀྱི་རྩ་ཆེའི་ལྷ་རུ་ངོས་འཛིན་གནང་བཞིན་པ་ཁོང་གི་འཁྲུངས་ཡུལ་ཨ་ཡོ་དྷི་ཡ་ཟེར་བའི་གནས་ཆེན་དེ་བརྒྱུད་དེ་འབབ་བཞིན་ཡོད་པ་དང་ད་རེས་ཉེ་ཆར་སྤྱི་ཟླ་དང་པོའི་ཚེས་ཉིས་རྩ་གཉིས་ཉིན་རྒྱ་གར་གྱི་སྲིད་བློན་མོ་རྡི་མཆོག་གིས་ཧིན་རྡུའི་ཆོས་ལུགས་ཀྱི་རཱམ་གྱི་ལྷ་ཁང་གསར་བཞེངས་གནང་བ་དེ་དབུ་འབྱེད་མངའ་གསོལ་གྱི་མཛད་སྒོ་གནང་ཡོད་པར་བརྟེན་ནས་རྒྱ་གར་གྱི་རིག་གཞུང་དང་ཆབ་སྲིད་གང་ཅིའི་ཐད་ནས་གལ་གནད་ཆེ་བ་ཞིག་ཡིན་པ་རེད་ད། ཡང་རྒྱ་ནག་གིས་འཚོ་བ་ནུབ་པའི་ས་མཚམས་ཀྱི་ས་ཁུལ་དེ་ལ་འཛུགས་སྐྲན་གྱི་ལས་གཞི་དེ་དག་གི་ཁོངས་སུ་མངའ་རིས་སྤུ་རང་གནམ་ཐང་གསར་རྒྱག་གི་འཛུགས་སྐྲན་གྱི་ལས་གཞི་དེ་ཡོད་པ་དེ་ཡང་དེའི་གོང་དུ་སྔ་ལོ་སྤྱི་ཟླ་བཅུ་གཉིས་པའི་ཟླ་མཇུག་ཏུ་གཞུང་འབྲེལ་གྱི་ཐོག་ནས་ལེགས་གྲུབ་བྱུང་ཡོད་པ་དང་གནམ་ཐང་དེ་ཞི་བའི་མི་མང་དང་དམག་དོན་གཉིས་ཀྱི་ཐོག་ལ་བེད་སྤྱོད་བཏང་སྟེ་ཕན་ཐོགས་ཆེན་པོ་ཡོང་རྒྱུ་ཡིན་པ་རྒྱ་ནག་གིས་འབོད་པའི་བོད་རང་སྐྱོང་ལྗོངས་ཟེར་བའི་མཁའ་ལམ་འགྲིམ་འགྲུལ་ལས་ཁང་གི་དཔོན་རིགས་ནས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཐོན། དེ་ནི་བོད་ཀྱི་སྟོད་སྤུ་རང་རྫོང་དུ་གནམ་ཐང་གསར་རྒྱག་བྱས་པ་དེའི་ཐོག་ནས་རྒྱ་གར་དང་བལ་ཡུལ་ལ་ཤུགས་རྐྱེན་ག་རེ་ཡོང་རྒྱུ་ཡིན་པའི་སྐོར་རྒྱ་གར་གྱི་རྒྱ་ནག་དང་བོད་ཀྱི་གནས་ཚུལ་ཉམས་ཞིབ་པ་སྐུ་ཞབས Vijay Kranti ལགས་སུ་བཀའ་འདྲི་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ།
China is using Tibet and occupied Tibet as

དེ་བཞིན་བོད་ཀྱི་གཙང་ཆུ་གཞན་ཁག་གི་ཐོག་ལ་རྒྱ་ནག་གཞུང་གིས་ཆུ་རགས་བརྒྱབ་བཞིན་ཡོད་པ་དེ་དག་གི་ཐོག་ནས་ཀྱང་ལྷོ་ཤར་ཨེ་ཤ་རྒྱལ་ཁབ་བཅུ་གྲངས་ཤིག་གི་དཔལ་འབྱོར་དང་ཁོར་ཡུག་སོགས་ཀྱི་ཐོག་ལ་ཤུགས་རྐྱེན་ངན་པ་ཐེབས་བཞིན་ཡོད་པ་ལ་བརྟེན་ནས་དོ་ཕོག་བྱུང་བཞིན་པའི་རྒྱལ་ཁབ་རྣམས་ཀྱིས་རང་ཉིད་ཀྱི་ཁེ་ཕན་སྲུང་སྐྱོབ་ཀྱི་ཆེད་དུ་དཔུང་པ་མཉམ་གཤིབ་ཀྱི་ཐོག་ནས་རྒྱ་ནག་གཞུང་གི་བྱེད་སྟངས་ལ་གཞིགས་པའི་གདོང་ལེན་གནང་དགོས་པ་སོགས་འགྲེལ་བརྗོད་གནང་མཚམས། ཅེས་ཨེ་ཤ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལན།